འོ་དེ་ཅི། ད་མངོན་སུམ་གྱིས་གནོད་པར་བསྟན་པ་ཟེར་དུས་ལ་ད་དེ་རེད། རང་སྡེ་དང་ཐུན་མོང་ལ་ག་རེ་ཡིན་ན་ཅི་ཅིས་གནོད་པར་བསྟན་པ་དང་ག་རེ་ཡིན་ན་གཞན་སྡེ་ལ་ཅི་ཅིས་ཕྱིར་བྱོན་ནས་མངོན་སུམ་གྱིས་གནོད་པར་བསྟན་པ་ཁོ་ནར་གཉིས་ཡོང་དགོས་རེད། མངོན་སུམ་གྱིས་གནོད་པར་བསྟན་ཟེར། ད་རིགས་སྒོ་ནས་ག་རེ་བཤད་ཟེར་ན་རེ་ཞིག་འགལ་བ་དང་མ་ངེས་པའི་གཉེན་པོར་གཉིས་ཀ་བརྗོད་དགོས་པ་གང་ཡིན་པ་དེ་ནི་རིགས་སོ་གསུངས་བཞག་ར་བ། དེ་ལྟར་རེ་ཞིག་འགལ་བ་དང་མ་ངེས་པའི་གཉེན་པོ་ཟེར་ན་བྱས་པ་དེས་སྒྲ་མི་རྟག་པར་གྲུབ་པ་ལྟ་བུའི་ཨ་ནི། འགལ་རྟགས་དང་མ་ངེས་པའི་རྟགས་ཡིན་པ་འགོག་ཡའི་དོན་དག་ལ། ཆོས་མཐུན་སྦྱོར་གྱི་སྒྲུབ་ངག་དེ་དང་ཆོས་མི་མཐུན་སྦྱོར་གྱི་སྒྲུབ་ངག་གཉིས་མ་དེ་གཉིས་ཀ་བརྗོད་དགོས་རེད་གསུངས་པ་རེད་བ་བྱས།

མི་མཐུན་སྦྱོར་གྱི་སྒྲུབ་ངག་དེ་བརྗོད་མི་དགོས་པར་ཐལ། འོ་ཆོས་མི་མཐུན་སྦྱོར་གྱི་སྒྲུབ་ངག་དེ་མ་བརྗོད་ན་ཡང་རྟགས་མི་མཐུན་ཕྱོགས་ལ་མ་མཐོང་ཙམ་དེ་ཕྱི་རྒོལ་རང་གིས་ཧ་གོ་བའི་ཕྱིར་ཟེར། ཧ་གོ་བ་ག་རེ་ཟེར་ན་སྔ་ནས་རྟགས་དང་དགག་ཆོས་གཞི་མཐུན་མ་མཐོང་བ་རེད་མ་མཐོང་བ་མཐོང་བ་ཁེགས་པ་དེ་ཉིད་མ་མཐོང་བ་རང་རེད་འགྲོ་བ་རེད། དེ་དང་སྔ་ནས་མི་མཐུན་ཕྱོགས་ལ་མཐོང་བ་མེད་པ་གང་ཞིག་སུས།

མཐོང་བ་ཁོ་ཁོ་རེའི་བློ་ཡི་ངོར་ཁེགས་པའི་ཕྱིར། མཐོང་བ་དེ་ཁེགས་པ་ཡིན་ད་དེ་འདྲའི་ཁོ་རང་གི་ཕྱི་རྒོལ་དེའི་བློ་ཡི་ངོར། ཨ་ནི་ག་རེ་རྟགས་དེ་མི་མཐུན་ཕྱོགས་ལ། མ་མཐོང་བ་དེ་ཁོ་གྲུབ་བཞག། གྲུབ་པ་ཡིན་ད་མ་མཐོང་བ་གྲུབ་པའི་ཆེད་དུ་སྒྲུབ་ངག་མ་སྨོས་ན་ཡང་ཆོས་མི་མཐུན་གྱི་སྒྲུབ་ངག་མ་སྨོས་ན་ཡང། མ་མཐོང་བ་དེ་ཁོ་རང་རང་གིས་གོ་བཞག་ཟེར་ཕྱི་རྒོལ་དེ་གིས་གོ་བཞག་ར་བ། ཕྱི་རྒོལ་དེས་གོ་སྟེ། ཕྱི་རྒོལ་སུས། བྱས་པའི་རྟགས་ཀྱིས་སྒྲ་མི་རྟག་པར་སྒྲུབ་པར་བྱེད་པའི་ཕྱི་རྒོལ་ལྟ་བུ་ལ་མཚོན་ན་ག་རེ་ཧ་གོ་ལ།

ཁོ་རང་གིས་རྟགས་དང་དགག་བྱའི་ཆོས་ཀྱི་གཞི་མཐུན་མི་འདུག་བསམ་གི། གཞི་མཐུན་མི་འདུག་བསམ་མ་རེད་གཞི་མཐུན་ཁོ་འཛིན་གི་ཡོད་མ་རེད་བ། མ་འཛིན་པ་དེ་ཁོ་རེ་ཧ་གོ་རེ་མ་རེད། ཁོ་རང་གིས་བྱས་པ་དང་རྟག་པའི་གཞི་མཐུན་མ་འཛིན་པ་དེ་ཁོ་རེ་ཧ་གོ་རེ་མ་རེད། ཧ་གོ་བ་ཡིན་ཙང་ཁོ་རང་གིས་རྟགས་དང་དགག་བྱའི་ཆོས་ཀྱི་གཞི་མཐུན་མ་མཐོང་བ་དེ་ཁོ་རེ་ཧ་གོ་བཞག་མ་མཐོང་བ་ཧ་གོ་ཡི་ཆེད་དུ་སྒྲུབ་ངག་སྒྲུབ་ངག་མ་སྨོས་ཀྱང་ཁོ་རང་གིས་ཧ་གོ་བསྡད་བཞག་ཅེས་ག་གེ་གི་དེ་སྒྲུབ་ངག་སྨོས་དགོས་པ་དེ་མ་མཐོང་བ་དེ་ཧ་གོ་ཡི་ཆེད་དུ་རེད་ཟེར་ལབ་པ་རེད་བ། ག་དེ་ལྟ་ཡང་ལྟ། སྔ་ནས་མི་མཐུན་ཕྱོགས་ལ་མཐོང་བ་མེད་ཅིང་སུས་ཕྱི་རྒོལ་དེ་གིས། མཐོང་བ་མེད་ཅིང་མ་མཐོང་བ་གྲུབ་ཀྱང། མཐོང་བ་མེད་དོ་ཞེས་མ་བརྗོད་མ་མཐོང་བ་གྲུབ་ཅེས་ཕྱི་རྒོལ་ངོ་ན་མ་མཐོང་བ་གྲུབ་རེད་བ་དེ་གྲུབ་ན་མཐོང་བ་མེད་དོ་ཞེས་མ་བརྗོད་ན་ཕྱི་རྒོལ་གྱིས་མི་གོ་བས་ག་རེ་མི་གོ་ཟེར་ན་མ་མཐོང་བ་ཡིན་པ་གོ་གི་མ་རེད་ཟེར་བ་བརྗོད་དགོས་ལ། མཐོང་བ་མེད་ཅིང་མ་མཐོང་བ་མ་གོ་ན་ཁྱེད་རང་ལྟ་ན་ཡང་དེ་ལ་མེད་པ་ཡང་མི་གོ་སྟེ། དཔེར་ན་སྐྱེས་བུ་འགའ་ཞིག་ལ་བདག་མེད་མངོན་དུ་མ་གྱུར་ཅིང། ལྐོག་ཏུ་གྱུར་པ་དེའི་ཚེ་ན་ཁོ་ལ་ལྐོག་གྱུར་ལྟ་རེ་རེག་ཡིན་པ་རང་རེད་བ། ཡིན་ན་ཡང། བདག་མེད་ཧ་མ་གོ་མཁན་མི་ཁོས་བདག་མེད་ལྐོག་གྱུར་རང་ཡིན་མི་ཤེས། དཔེར་ན་བ་ཕྱུགས་དེ་ཚོ་བདག་མེད་ལྐོག་གྱུར་རེད། རེད་དེ། དེ་འདྲ་བའི་བ་ཕྱུགས་དེ་གིས་བདག་མེད་དེ་ལྐོག་གྱུར་ཡིན་པ་ཧ་གོ་རེད་པས་ཟེར་ན། ཧ་གོ་མ་རེད། དེ་ནང་བཞིན་ཤེས་བདག་མེད་དེ་ལྐོག་གྱུར་ཡིན་པ་གོ་ཧ་གོ་བའི་ཆེད་དུ་ལ། ཁོ་རང་ལ་ལྐོག་གྱུར་ཡིན་ན་ཡང་ཧ་གོ་ཡའི་ཆེད་དུ་ལ་བདག་མེད་དེ་ལྐོག་གྱུར་རེད་ད་ཞེས་པའི་ཚིག་གིས་ལབ་དགོས་ཀྱི་འདུག་བ། དེ་ནང་བཞིན། ཕྱི་རྒོལ་དེ་གིས་རྟགས་དེ་མི་མཐུན་ཕྱོགས་ལ་མ་མཐོང་བ་ད་ཡིན་པ་རེད། ཡིན་ན་ཡང་ཁྱོད་རང་གིས་རྟགས་དེ་མི་མཐུན་ཕྱོགས་ལ་མ་མཐོང་བ་རེད་ད་ཞེས་པའི་ཚིག་གིས་མ་ལབ་ན།

རྟགས་མི་མཐུན་ཕྱོགས་ལ་མེད་པ་པོའི་འབྲས་བུ་རང་ལུགས་ག་རེ། རྟགས་དེ་མི་མཐུན་ཕྱོགས་ལའང་མེད་པ་ཉིད་དུ་ཚད་མས་ངེས་པ་གོ། མེད་པ་ཧ་གོ་ཡའི་ཆེད་དུ་ཆོས་མི་མཐུན་སྦྱོར་སྒྲུབ་ངག་དེ་བསྟན་པ་ཡིན་པའི་ཕྱིར། ཡིན་པར་ཐལ་བྱས་པ་དེ་རྟག་པ་ལ་མེད་པ་གོ་ཡའི་ཆེད་དུ་ཆོས་མི་མཐུན་སྦྱོར་སྒྲུབ་ངག་དེ་བསྟན་པ་ཡིན་པའི་ཕྱིར། དེ་ག་རེ་ཟེར་ན་བྱས་པ་རྟག་པ་ལ་མེད་པ་བསྟན་ཡས་དེས་བྱས་པ་དེ་སྒྲ་མི་རྟག་པར་སྒྲུབ་པར་བྱེད་པའི་མ་ངེས་པའི་རྟགས་ཡིན་པ་འགོག་ཡའི་དོན་དག་ལ་བསྟན་པ་ཡིན་པའི་ཕྱིར། རེད་བ། ད་ཡིན་དུས་ད་སྒྲུབ་ངག་ཚིག་གི།